ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་དོན་དག་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་ས་གི་རྒྱ་དེ

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མས་ཀྱི་བར་ལ་གསན

ཚོ་ནས། ཡ་ཧུ་དཱ། ལུང་པའི་གི་དཱ་བིད་ཀྱི། གྲོང་རྡལ། བེད་ལེ་ཧེམ་ལ་ཕྱིན་པ་རེད། ཁོང་དང་མཉམ་དུ། ཚང། ཆང་ས་རྒྱབ་རྒྱུ། ཁས་ལེན། བྱས་པའི་གི་ཕྲུ་གུ་འཁོར་བའི་གི་མིར་ཡམ། ཡང་མི་ཐོ་རྒྱབ་པ། ཁག། བྲིས་པ་དང་ཁོང་གཉིས། ས་ཆ་དེར། སླེབས་དུས་སྐབས་ཟླ་བ་ཤར་ནས། མིར་ཡམ་གྱི། ཕྲུ་གུ། དང་པོ་དེ་བུ་གཅིག་སྐྱེས་པ་རེད། མགྲོན་ཁང་ལ། ཉལ་ས་མེད་ཙང། མ་རི་ཡམ་གྱིས་ཕྲུ་གུ་དེ་རས་ཀྱིས་བཏུམས་ནས་བྲེས་གཅིག་གི་ནང་ལ་བཞག་པ་རེད། ཐག་ཉེ་བོ་ཡི་སྤང་ཐང་སྒང་ལ་ལུག་རྫི་ཚོས་མཚན་ལ་ལུག་ཁྱུ་འཚོས་ནས་གནས་དུས། ཧོབ་ཏེ་ལ་ཁ་ལ་ཇོ་བོ་ལགས་ཀྱི་ཕོ་ཉ་གཅིག། ཁོ་ཚོ་ཡི་འཁྲིས་ལ་ཕེབས་ནས་ཇོ་བོ་ཡི་ལགས་ཀྱི་གཟི་བྱིན་ཕྱོགས་ག་ས་ག་ལ་ཁྱབ་ཙང། ཁོང་ཚོ་ཡིས་ཁོང་ཚོ་ཞེད་སྐྲག་བྱས་པ་རེད། ཕོ་ཉས་གསུངས་པ་ཞེད་སྣང་མ་བྱེད། ངས་མི་ཚང་མའི་གི་ཞིང་དུ། དགའ་སྤྲོ་ཡི་ཆེན་པོ་ཡི་གཏམ་བཟང་ཁྱོད་ཚོ་ལ་བཤད་རྒྱུ་ཡོད་དེ་རིང་དཱ་བིད་ཀྱི་གྲོང་ཁྱེར་ནང་ཁྱེད་ཚོ་ཡི་ཆེད་དུ། སྐྱབས་མགོན་ཅིག་འཁྲུངས་སོང་ཁོང་ཚོ།

དེ་དང་མཉམ་དུ་མཉམ་དུ་ནམ་མཁའི་གི་ཕོ་ཉ་ཡི་ཚོགས་པ་ཆེན་པོ་ཅིག་ཕེབས་ནས་དཀོན་མཆོག་ལ་བསྟོད་དབྱངས་ཕུལ་ནས་གསུངས་པ། ནམ་མཁའི་གི་ཞིང་ཁམས་ནང་བཞུགས་པའི་གི་དཀོན་མཆོག་ལ་བསྟོད་པར་བྱོས། འཛམ་གླིང། སྒང་ལ་ཁོང་གིས་མཉེས་པོ་གནང་བའི་གི་མི། ཚོ་ལ་ཞི་བདེ་ཡོང། ཤོག། ཕོ་ཉ་ཁོ་ཚོ་དང་ཁ་བྲལ་ནས་ནམ་མཁའ་ལ་ཕེབས་དུས། ལུག་རྫི་དེ། ཚོས་ཕན་ཚུན་བཤད་པ་གཙོ་བོ་ལགས་ཀྱིས་གསུངས་པའི་སྣང་ཚུལ་དེ་ང་ཚོ་བེད་ལེ་ཧེམ་གྲོང་ཁྱེར་ལ་ལྟ་གར་འགྲོ་ཁོ་ཚོ་མགྱོགས་པོ་ཕྱིན་ནས་མ་རི་མིར་ཡམ་དང་ཡོ་སེབ་བྲེས

ཕོ་ཉ་ཁོ་ཚོ་དང་ཁ་བྲལ་ནས་ནམ་མཁའ་ལ་ཕེབས་དུས་ལུག་རྫི་དེ་ཚོས་ཕན་ཚུན་བཤད་པ་གཙོ་བོ་ལགས་ཀྱིས་གསུངས་པའི་གི་ནང་དེ་ང་ཚོ་ཡི་བེད་ལེ་ཧེམ་གྲོང་ཁྱེར་ལ་ལྟ་གར་འགྲོ་ཁོ་ཚོ་མགྱོགས་པོ་ཕྱིན་ནས་མ་རི་ཡ་མ་དང་ཡོ་སེབ་བྲེས་ནང་ཡོད་པའི་གི་སྤྲུ་གུ་དེ་རྙེད་ནས།

ཡ་མཚན་སྐྱེས་པ་རེད་མ་རི་ཡ་མ་གིས་ག་རེ་བྱུང་བར་བྱས་པ་སེམས་ནང་བཞག་ནས་བསམ་བློ་བཏང་གི་ཡོད་པ་རེད་ལུག་རྫི་དེ་ཚོ་ལ་གསུངས་པ་ནང་བཞིན་གོ་བ་དང་ཡོང་ཙང་དཀོན་མཆོག་ལ་དད་གུས་བྱས་ནས་བསྟོད་པ་ཕུལ་ནས་ལོག་པ། རེད། མི་མང་ལྷན་རྒྱས་རྣམ་པ་ཚོ། ད་རེ་ཌི་ཡོ་ཉན་མཁན་ངའི་མི་མང་འདི་ནི་དུས་ཚོད་གཏམ་དང་ཡབ་ཡེ་ཤུ་ཀྱི་ཆོས་ཀྱི་གསུང་རབ་ཚང་མ་ཡ་མེད་པའི་དུས་ཚོད་དེ་དེ་རྫོགས་སོང། ད་ཡང་སང་ཉིན་ཡང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས། སང་ཉིན་ཡང་དེ་གི་དུས་ཚོད་ལ་ཡབ་ཡེ་ཤུ་གི་དོན་གི་ཆོས་གི་ཚུལ་ཁྲིམས་དང་ཁྱི་ཚང་སྒོ་འཁྱེར་ནས་ང་ཡང་མི་མང་གི་བར་ལ་ང་དེ་རིང་སླེབས་གི་རེད་ཨོ་བྷི་ལ་ལ་ད་ཁྱེད་ཚོ་མི་མང་ཚང་མ་གསན་བཞུགས་རོགས་གནང་བྱས་ད་དེ་རིང་གི་དུས་ཚོད་དེ་ལ་ཕེབས་གནང་ཟིན་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས།

ཨ་ས་གི་བ་ནི། རེ་ཌི་ཨོ་གི་ཐོག་ནས་ཁྱེད་ཚོ་མི་མང་ཚང་མ་ལ་ཡང་ང་བཀའ་སློབ་ཅིག་ཞུ་གི་ཡོད་དོ་ཞེས། ད་དེ་རིང་གི་འདི་ཀ་དེ། ཆང་ཨ་རག་དང། ཅུ་ར་བི་རི། དེ་མི་འཐུང་མཁན་གི། རྒྱ། རང་གི་བཟོ་བཀོད་དཔེ་དེ་བྱས། རང་ཡུལ་ལ། ཆང་ཨ་རག་དང། ཐ་མག་འཐུང་མཁན་གི། མི་དེ་ལ། ད་ཁོ་ལ། ཡུལ་ལས་སྟོན་ཙང་བྱས་གས་དྲོ་དང་བྱས་བ་རང་གི་བལ་བཀོད། ཨོ་དེ་བྱས་ན་མ་གཏོགས་དེ་ཀ་མི་ཁོ། ད་དེ་ཐ་མག་དང་ཐ་མག་འཐུང་མཁན་ན་ཆང་ཨ་རག་འཐུང་མཁན་འདི་རང་གི་གཟུགས་པོ་ལ་སྐྱོན་ཅིག་ཡོད་རེད་དེ་འཐུང་ནས་རང་གི་ཁྱིམ་ཚང་དང་དེ་ནས་རང་གི་ཁྱིམ་མཚེས་དགོ་གཉིས་དང་རང་གི་ཡུལ་ལ་རང་སྐྱོན་མང་པོ་རྒྱབ་གི་ཡོད་རེད།

ཨོ་ད་དེ་འཐུང་མཁན་མི་དེ་གི་རང་གི་གཟུགས་པོ་ལ་ད་ཁོ་སྐྱོན་ཕོག་ཟིན་ཕོག་ཟིན་ཁོ་ལ་ན་ཚ་མང་པོ་བཏབ་ཁོ་ཤི་མི་རིང་བ་ལ་ཁོ་ཤི་གི་རེད་ཁོ་ན་མི་རིང་བ་ལ་ཁོ་ན་གི་རེད། ཨོ་ལས་བལ་ནི་དེ་ནི་ཁོ་རང་གི་ཨོ་ཆང་འཐུང་མཁན་མི་དེ་གི་སྐྱོན་དེ་ཁྱིམ་ཚང་ལ་ཕོག་ཡོད་དེ། ཁྱིམ་ཚང་གི་མི་མང་ཁྱིམ་ཁྱིམ་ནང་ལ་ཁོ་རང་གི་སྐྱོན་ཕོག་ཡོད།

ཚེ་འདི་དང་ཚེ་ཧ་ལོག་ལ་ཆོས་ཡོང་མ་བྱེད་ཚེ་ཧ་ལོག་ལ་སྐྱོན་རྒྱབ་དགོས་ར་བྱེད་ཚེ་འདི་ལ་རང་ཁོ། མར་ག་ཤི་ཉ་ལེ་ག་ཡུ་ལ་ལེ་ཁྱོ་རོ་ཨ་ཡིན་པ་རེད་འདི་འཐུང་མཁན་མི་གང་བེད། འོ་ད་དེ་ལས་ཚེ་ཧ་ལོག་ལའང་ཚེ་འདི་དང་ཚེ་ཕྱི་མ་གཉིས་གཅིག་ཉིད་ལ་ཁོ་ལ་ཆོས་ཡོང་མ་ར་བྱེད། ཁྱེད་ཚོ་མི་མང་ཚང་མ་དེ་སེམས་ཤུག་རོགས་གནང། མི་མི་དེ་ལ་ནམ་བེད་ན་ལུགས་དེ་ལ་འགྲོ་ཡ་གི་དེ་ནས་རང་གི་ཅུ་ར་དང་ཆང་ཨ་རག་དེ

གཞན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།